གསན་མཁན་རྣམ་པ་བདེ་མོ་ཡིན་ན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ད་ལྟ་འགོ་འཛུགས་རྒྱུ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དང་པོའི་ཚེས་ཉི་ཤུ་རྩ་དྲུག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་གསུམ་པའི་ཚེས་བཅོ་བརྒྱད་རེས་གཟའ་སྤེན་པ་རེད་ཞུ་ནས་ངས་རླུང་འཕྲིན་གསན་མཁན་རྣམས་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་གི་ལས་རིམ་ཁག་གི་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ཡིན། ང་ཕྱག་མོ་མཚོ་ཡིན་དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་ཞི་བདེ་ཡོང་བ་ལ་ནང་སེམས་ཀྱི་བྱམས་བརྩེ་སྤེལ་དགོས་པ་བཞུགས་སྒར་ཕོ་བྲང་དུ་མི་མང་ལ་མཇལ་ཁའི་སྐབས་བཀའ་སློབ་བསྩལ་བ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ནས་བཏང་བའི་གནས་ཚུལ་ཞིག་དང། རྒྱ་ནག་གི་གྲོང་ཁྱེར་མང་དག་ཅིག་གི་ནང། Influenza ཞེས་པའི་ཆམ་རིམས་ཤིག་ཁྱབ་བརྡལ་ཤུགས་ཆེར་འགྲོ་བཞིན་ཡོད་པ་ལྟར། ད་ལྟའི་ཆར་བོད་ནང་གི་ལྷ་ས་དང་གཞིས་རྩེ་ཚུད་ས་ཁུལ་མང་དག་ཅིག་ནང་ཆམ་རིམས་དེ་ཁྱབ་བརྡལ་འགྲོ་བཞིན་ཡོད་པ། ད་མཐའ་མ་དེར་རྒྱ་ནག་གཞུང་གིས་བོད་ནང་དུ་བོད་ཕྲུག་ཚོ་རྒྱ་མི་རིགས་ལ་བསྒྱུར་རྒྱུའི་བྱེད་ཐབས་ལག་བསྟར་བྱེད་བཞིན་པའི་ཉེར་ལེན་གྱིས་བོད་ཕྲུག་ཚོའི་བོད་ཡིག་ཤེས་ཚད་ཇེ་ཞན་དུ་འགྲོ་བཞིན་པ་དང་བོད་མི་ཚོས་རང་གི་བོད་ཕྲུག་ཚོའི་སེམས་རྒྱུད་དུ་རང་མི་རིགས་ཀྱི་ངོ་བོ་མཚོན་པའི་སྐད་དང་ཡི་གེ་རིག་གཞུང་དང་སྲོལ་རྒྱུན་སོགས་སེམས་ལ་ཇི་ལྟར་འཇགས་ཐུབ་ཆེད་གླེང་མོལ་བྱས་པ་ཞིག་དང་བཅས་དེ་རིང་གི་ལས་རིམ་ཁག་གསན་རོགས་གནང། གསན་མཁན་རྣམ་པ་སྔོན་ན་དེ་རིང་གི་གསར་འགྱུར་བཤད་རྒྱུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་ཞི་བདེ་ཡོང་བ་ལ་ནང་སེམས་ཀྱི་བྱམས་བརྩེ་སྤེལ་དགོས་པ་བཞུགས་སྒར་ཕོ་བྲང་དུ་མི་མང་མཇལ་ཁའི་སྐབས་བཀའ་སློབ་བསྩལ་འདུག་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཟླ་བ་འདིའི་ཚེས་བཅུ་བདུན་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་རྒྱ་བལ་འབྲུག་གསུམ་དང་ཕྱི་རྒྱལ་ཡུལ་གྲུ་ཁག་ནས་ཕེབས་པའི་དད་ལྡན་པ་ཁག་ཅིག་ལ་མཇལ་ཁ་བསྩལ་ཡོད་པ་དང་སྐབས་དེར་གོང་ས་མཆོག་གིས་ནང་སེམས་ཀྱི་ཞི་བདེ་འགྲུབ་ཐབས་སྐོར་ལ།

ཞི་བདེ་ཡོང་ཡག་ཁག་པོ་རེད་པ་བྱས་ཙང་ཀ་འཛམ་གླིང་ཞི་བདེ་ཟེར། འཛམ་གླིང་ཞི་བདེ་ཡོང་ཤོག་ཟེར་སྐད་རྒྱག་གི་ཡོད་རེད་ངན་ལ་ཞི་བདེ་སེམས་ཀྱི་ནང་ལོགས་ལ་ཡང་བྱམས་བརྩེ་ཡག་པོ་ཅིག་སྤེལ་ཐུབ་ན་ཨེ་ནི་སེམས་ཀྱི་ཞི་བདེ་ཡོང་གི་རེད་ཨེ་ནི་རང་ཉིད་གང་དུ་གནས་པའི་ཡང་གོང་ས་མཆོག་གིས་དེ་སྔ་རྒྱ་ནག་ནང་ནང་པའི་ཆོས་དར་ཁྱབ་ཆེ་ན་ཡང་བར་སྐབས་ཤིག་ནས་ཉམས་ཆག་ཕྱིན་ཡོད་ན་ཡང་ལྷག་པར་དུ་ཁ་སང་དེ་རིང་རྒྱ་ནག་ནང

དེ་བཞིན་དགའ་ལྡན་ཕོ་བྲང་གི་དྲ་རྒྱའི་ཐོག ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཛད་འཆར་སྤེལ་བའི་ནང་ཕྱི་ཟླ་བཞི་བའི་ཚེས་ལྔ་ཉིན་རྡ་ས་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མ་སུ་རིའི་གཏན་སློབ་དང་བོད་ཁྱིམ་དགེ་ལས་སློབ་ཕྲུག་དང་སློབ་ཟུར་སོགས་ཀྱིས་བརྟན་བཞུགས་འབུལ་འཆར་ཡོད་པ་རེད། སྐབས་བཅུ་དྲུག་པའི་བཀའ་ཤག་གིས་བོད་མི་སྡོད་ཁང་མེད་མཁན་ཚོར་སྡོད་ཁང་གི་དཀའ་ངལ་སེལ་ཏེ་གཞིས་ཆགས་སྲ་བརྟན་གྱི་ལས་གཞི་རྒྱ་ཆེར་སྤེལ་འཆར་ཡོད་པ་རེད།

བཙན་བྱོལ་བོད་མིའི་གཞིས་ཆགས་སྲ་བརྟན་དང་འབྲེལ་བའི་གདོང་ལེན་བྱེད་དགོས་པའི་དཀའ་ངལ་ཆེན་པོ་གཉིས་ཏེ་གཞིས་ཆགས་ཁག་ནང་ལས་ཀའི་གོ་སྐབས་ཞན་པའི་དབང་གིས་གཞོན་སྐྱེས་གནས་སྡོད་བྱེད་མཁན་ཉུང་དུ་འགྲོ་བའི་དཀའ་ངལ་དང་སྡོད་ཁང་མེད་མཁན་ཚོར་སྡོད་ཁང་གི་དཀའ་ངལ་སེལ་དགོས་པ་བཅས་ཡིན་པས་ད་ལྟའི་བཀའ་ཤག་གི་ངོས་ནས་དཀའ་ངལ་དེ་དག་སེལ་ཐབས་གནང་གི་ཡོད་པ་མ་ཟད། གཞིས་ཆགས་སྲ་བརྟན་གྱི་ལས་གཞི་དེ་རྒྱ་གར་ཤར་ཕྱོགས་སུ་ཡོད་པའི་ཨོ་རི་ས་མངའ་སྡེ་ནས་འགོ་འཛུགས་གནང་འཆར་ཡོད་པ་གསུངས་སོང།
ང་ཚོ་འགོ་བཙུགས་ཡས་དེ་ཨོ་རི་ས་ནས་འགོ་འཛུགས་ཀྱི་ཡིན་ཞེས་ཞུ་དགོས་ཡས་རྒྱུ་མཚན་དེ་ག་རེ་རེད་ཟེར་ན་ཉིས་སྟོང་བཅུ་གསུམ་བཅུ་བཞི་ནས་མི་མང་གིས་ཡ། ས་གནས་འགོ་འཛིན་ལས་ཁུངས་བརྒྱུད་ནས་ནང་སྲིད་ལ་ཕུལ་ནས་ནང་སྲིད་ཀྱིས་བདག་པོ་བརྒྱབ་བསྡད་པའི་ཨེ་ཀར་བརྒྱ་དང་སུམ་ཅུ་ཞིག་འདུག་འདི་ཡ་རི་གིས་མཐའ་སྐོར་འདྲ་བ་ཞིག་བྱས་རྗེས། ཐུགས་ཆེ་ནས་སྙིང་རྗེ་པོ་ཞིག་འདུག་ཁ་སང་ལྟ་གར་ཕྱིན་པ་ཡིན་ད་འདི་གས་ཚང་མ་ལ་ང་ཚོ་གནམ་ནས་མ་སྤར་ཡང་སྐབས་དེར་དཔལ་འབྱོར་བཀའ་བློན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ནང་སྲིད་ལས་ཁུངས་ཀྱིས་གཙོ་འགན་བཞེས་ཏེ་བཙན་བྱོལ་བོད་མི་སྡོད་ཁང་མེད་མཁན་རྣམས་ཀྱི་ཐོ་གཞུང་བསྡུ་བའི་སྐབས་སུ་ད་ལྟའི་ཆར་རྡ་རམ་ས་ལ་གཅིག་པུའི་ནང་ཁང་པ་མེད་པའི་ཁྱིམ་ཚང་བརྒྱད་བརྒྱ་ཙམ་གྱིས་ཐོ་འགོད་བྱས་ཡོད་པ་མ་ཟད། གཞིས་སྒར་ཉེ་འཁྲིས་སུ་ཆགས་པའི་ནོར་བུ་གླིང་ཁའི་གཡས་གཡོན་ལ་ཁྱིམ་ཚང་བརྒྱ་ར་ལྔ་བཅུ་ཙམ་གྱིས་ཐོ་འགོད་བྱས་ཡོད་པ་སོགས་ས་ཁུལ་གཞན་དག་ཏུ་ཡང་ཐོ་འགོད་བྱས་པ་ཆ་ཚང་ལ་ནང་སྲིད་ལས་ཁུངས་ནས་ཡང་བསྐྱར་དོ་ནན་གྱིས་ཞིབ་བཤེར་བྱས་ཏེ། གཞན་ཐོ་གཞུང་ནང་སླེབས་པ་ཆ་ཚང་ཡོངས་ཁྱབ་གསལ་བསྒྲགས་བྱེད་རྒྱུ་ཡིན་པ་གསུངས་སོང། ནང་སྲིད་རང་ནས་ས་གནས་ལ་ལས་བྱེད་མར་འགྲོ་བྱས་ཐོ་གཞུང་མཐའ་མ་ཅིག་གཏན་འབེབས་བྱས། འདི་གཏན་འབེབས་བྱས་ཚར་བའི་རྗེས་ལ་ང་ཚོ་སྤྱི་ཚོགས་ནང་ལོགས་ལ་ཐོ་གཞུང་འདི་ཡོངས་རྫོགས་ང་ཚོ་བཀྲམ་གྱི་ཡིན། མི་རེ་རེ་རེའི་མིང་དང་བཅས་པ་སུ་སུ་ལ་རག་གི་ཡོད་མེད་འདི་ཚང་མ་བཀྲམ་གྱི་ཡིན། དེ་ནས་དུས་ཚོད་ངེས་ཅན་ཅིག་བཞག་ནས་དེའི་ནང་ལོགས་ལ། མི་འདི་ལ་ཁང་པ་ཡོད་རེད་འདི་ལ་ཐོབ་ན་ཐོབ་ན་འགྲིག་གི་མ་རེད་ཟེར་ཡ་དང་ཡང་མ་ཐོབ་ངེས་ཅིག། ཐོབ་དགོས་ངེས་ཅིག་ལྷག་བཞག་ན་འདི་ཚོ་མདོར་ན་སྐབས་བཅུ་དྲུག་པའི་བཀའ་ཤག་གིས་བཙན་བྱོལ་བོད་མིའི་གཞིས་ཆགས་ཁག་ལ་སྲ་བརྟན་ཡོང་ཆེད་ཐབས་ཤེས་ཡོད་དགུ་རྩལ་སྤྲུགས་འཐེན་བཞིན་པ་སྲིད་སྐྱོང་མཆོག་གིས་གསུངས་ཡོད་ལ་གཞིས་ཆགས་སྲ་བརྟན་གྱི་ལས་གཞིའི་ཐོག་བོད་མིའི་སྒྲིག་འཛུགས་གཏན་འཇགས་མ་དངུལ་ནས་འགྲོ་གྲོན་གཏོང་མི་དགོས་པར་བཀའ་ཤག་སྐབས་བཅུ་དྲུག་པས་ད་བར་བསགས་པའི་ཧིན་སྒོར་ས་ཡ་སུམ་བརྒྱ་ར་དགུ་བཅུ་ཡོད་པ་ནས་འགྲོ་གྲོན་གཏོང་གི་ཡོད་པ་མ་ཟད་ཁང་པ་གསར་རྒྱག་སོགས་ཀྱི་ལས་གཞིའི་ཐོག་ཕྱི་རྒྱལ་གྱི་རོགས་ཚོགས་ཁག་ལ་འབོད་སྐུལ་བྱས་ཡོད་པ་འགྲེལ་བརྗོད་གནང་སོང། གཙོ་བོ་དེ་ས་ཆ་དང་འབྲེལ་བ་ཡོད་པ་མ་གཏོགས་ཁང་པ་རྒྱག་ཡས་དང་ལམ་ཁ་རྒྱག་ཡས་དང་ཆུ་དང་གློག་དང་ཆ་ཚང་གཅིག་ང་ཚོ་གཞན་པ་ནས་རོགས་ཚོགས་ད་ཡོང་གི་ཡོང་གི་བྱས་བྱས་ད་རིང་ཨ་མི་རི་ཀ་འགྲོ་དུས་སྐད་ཆ་བཤད་པ་ཡིན་དེ་ནང་བཞིན་རྒྱལ་ཁབ་གཞན་པ་ལའང་སྐད་ཆ་བཤད། གཞན་ཡང་ཕྱི་ཚེས་བཅུ་དྲུག་ཉིན་གྲོས་ཚོགས་ལས་རིམ་ཐོག་བོད་ནང་གི་ཛ་དྲག་གནས་སྟངས་ལ་གདུང་སེམས་མཉམ་སྐྱེད་ཀྱི་གྲོས་ཆོད་ཚན་པ་དྲུག་བཞག་ཡོད་པ་སྤྱི་མོས་ཀྱིས་གཏན་འབེབས་གནང་བའི་ནང་བོད་བསྟན་སྲིད་མི་རིགས་ཆེད་ལུས་སྲོག་བློས་གཏོང་གནང་མཁན་རྒྱལ་གཅེས་དཔའ་བོ་དཔའ་མོ་རྣམས་ཀྱི་ལྷག་བསམ་དང་སྙིང་སྟོབས་ལ་ཡི་རངས་དང་ཤུལ་ལུས་ཉེ་འབྲེལ་ཡོངས་ལ་ཐུགས་གསོ་ཞུ་རྒྱུ་དང་རྒྱ་ནག་གཞུང་གིས་ལག་བསྟར་བྱེད་བཞིན་པའི་བོད་ནང་དྲག་གནོན་གདུག་རྩུབ་ཅན་གྱི་སྲིད་བྱུས་རྣམས་འཕྲལ་དུ་མཚམས་འཇོག་དགོས་པ། པཎ་ཆེན་སྐུ་འཕྲེང་བཅུ་གཅིག་པ་དགེ་འདུན་ཆོས་ཀྱི་ཉི་མ་གཙོས་བྱས་པའི་བཙན་འོག་ཏུ་སྡུག་སྦྱོང་མྱོང་བཞིན་པའི་བོད་ཀྱི་ཆབ་སྲིད་བཙོན་པ་རྣམས་གང་མགྱོགས་གློད་བཀྲོལ་གཏོང་དགོས་པ། དབུ་མའི་ལམ་གྱི་སྲིད་བྱུས་བརྒྱུད་བོད་རྒྱ་གྲོས་མོལ་བྱ་རྒྱུའི་གྲ་སྒྲིག་ཡོད་ཀྱང་གོང་ས་མཆོག་ཞལ་བཞུགས་སྐབས་སུ་བོད་རྒྱའི་དཀའ་རྙོག་ཐག་གཅོད་མ་བྱས་པར་མ་འོངས་པར་ཛ་དྲག་གནས་ཚུལ་ག་རེ་ཡོང་བ་དེའི་འགན་ཆ་ཚང་རྒྱ་ནག་གཞུང་ལ་ཡོད་པ། རྒྱ་གར་གཞུང་དམངས་གཉིས་གཙོ་བྱས་པའི་བོད་དོན་རྒྱབ་སྐྱོར་གནང་མཁན་གཞུང་དང་ཚོགས་སྒེར་བཅས་ཀྱིས་བོད་ཀྱི་གནས་སྟངས་ཛ་དྲག་ཏུ་གྱུར་བའི་སྐབས་འདིར་རོགས་རམ་གནང་བར་བཀའ་དྲིན་བླ་མེད་དུ་ཆེ་ཞེས་ཞུ་རྒྱུ། མཐའ་མ་བོད་དོན་བདེན་པའི་འཐབ་རྩོད་དང་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་མི་ཉམས་རྒྱུན་འཛིན་ཐོག་བོད་མི་རྣམས་ཀྱི་ཆིག་སྒྲིལ་གྱི་ནུས་པ་གོང་མཐོར་གཏོང་རྒྱུར་ཕྱོགས་ཡོངས་ནས་འཆད་ཁྲིད་མཉམ་འདེགས་བྱ་དགོས་པ་བཅས་ཀྱི་སྤྱི་མོས་གྲོས་ཆོད་བཞག་ཡོད་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་རྒྱ་ཁྱབ་ཡོང་བར་དམིགས་པའི་གོང་ས་ཏཱ་ལའི་བླ་མའི་གོ་ལའི་ཐུགས་བསྐྱེད་ཚོགས་འདུ་ཉིན་གཉིས་པའི་སྐོར་སྐད་ཐོག་གི་གནས་ཚུལ་ཕྱོགས་བསྒྲིགས་ཞུ་བར་གསན་རོགས་གནང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་རྒྱ་ཁྱབ་ཡོང་བར་དམིགས་ཏེ། ྋགོང་ས་ཏཱ་ལའི་བླ་མའི་གོ་ལའི་ཐུགས་བསྐྱེད་ཚོགས་འདུ་ཞེས་པའི། འཛམ་གླིང་གི་འབྲེལ་ཡོད་ཆེད་མཁས་པའི་འཆད་ཁྲིད་གྱི་ཚོགས་འདུ་ཞིག་དྲ་ཐོག་བརྒྱུད་ནས་ཉིན་ལྔའི་རིང་འཚོགས་བཞིན་ཡོད་ལ། དེ་རིང་ནི། ྋགོང་ས་ཏཱ་ལའི་བླ་མའི་གོ་ལའི་ཐུགས་བསྐྱེད་ཚོགས་འདུའི་འཆད་ཁྲིད་གྱི་ཉིན་གཉིས་པ་དེ་ཡིན་ཞིང། ཚོགས་འདུ་ཐེངས་གཉིས་པའི་འཆད་ཁྲིད་གནང་མཁན་བཞི་ཡོད་པ་སྟེ། དང་པོ་དེ་ནི། ཨ་མེ་རི་ཀའི་ཁ་ལི་ཧྥོ་ནི་ཡའི་དེ་བི་སི་གཙུག་ལག་སློབ་ཆེན་གྱི་དགེ་རྒན་ཆེན་མོ་ཧྥི་ལི་ཕི་གྷལ་ཌིན་ལགས་དང། གཉིས་པ་དེ་ནི། བོད་བརྒྱུད་སངས་རྒྱས་ཆོས་ལུགས་དང། ནུབ་ཕྱོགས་ཀྱི་ཡོ་ག་ཟུང་འབྲེལ་གྱི་སློབ་ཁྲིད་གནང་མཁན་གྱི་ནུབ་ཕྱོགས་པའི་བུད་མེད་ཐོག་མའི་གྲས་སིན་ཌི་ལི་ལགས་དང། གསུམ་པ་དེ་ནི། སངས་རྒྱས་ཆོས་ལུགས་དང་འབྲེལ་བའི་རྩོམ་པ་པོ་དང་ཉམས་ལེན་པ། ཕེ་མི་ལ་ཨ་ཡོ་ཡེ་ཁྲུན་ཏེ། བཞི་པ་དེ་ནི། ཨ་རིའི་བོད་ཁང་གི་བྱམས་བརྩེའི་སྐོར་གྱི་དགེ་རྒན་དང་སྨན་པ། Tony Butterfly Pham བཅས་ཡིན་འདུག་ཉིན་གཉིས་པའི་ལས་རིམ་ནང་དུ། California Davis གཙུག་ལག་སློབ་ཆེན་གྱི་དགེ་རྒན་ཆེན་མོ Philippe Goldin ལགས་ནི། ཚོར་ཤེས་དབང་རྩ་ཚན་རིག་ཚོད་ལྟ་ཁང་གི་དབུ་ཁྲིད་ཡིན་ལ། ཁོང་གི་སྡེ་ཚན་དེས་ཚོར་ཤེས་མི་འདྲ་བའི་སྙོམས་སྒྲིག་དང་འབྲེལ་བའི་ཀླད་པའི་དབང་རྩའི་རྨང་གཞི་ལ་ཞིབ་འཇུག་སོགས་ཀྱི་ཕྱག་ལས་གནང་གི་ཡོད་པ་རེད། ཐེངས་འདིར་ཁོང་གིས་བྱམས་བརྩེའི་སྒོམ་སྒྲུབ་ཀྱི་ཉམས་ལེན་དང་ཚན་རིག་ཅེས་པའི་བརྗོད་གཞིའི་ཐོག་ནས་འཆད་ཁྲིད་གནང་ཡོད་པ་རེད།

དེ་ནི་འཚོ་བའི་སེམས་ཚོར་དེ་ནི་སྐད་ཅིག་ཙམ་ལ་འགྱུར་སླ་བའི་རང་བཞིན་ཅན་ཞིག་ཡིན་པ་དང། ཚོར་ཤེས་དེ་དག་གིས་ཀླད་པའི་དབང་རྩར་འབྲེལ་འདྲིས་ཅི་ཞིག་ཡོང་གི་ཡོད་པ་སོགས་དང་སྦྱར་ནས་བྱམས་བརྩེའི་གལ་ཆེན་རང་བཞིན་སྐོར་ནས་གསུང་བཤད་གནང་ཡོད་པ་རེད། སིན་ཌི་ལི་ལགས་ནི། ལོ་ངོ་སུམ་ཅུའི་རིང་ལ། བོད་ཀྱི་འབྲེལ་ཡོད་དགེ་བའི་བཤེས་གཉེན་ལ་བརྟེན་ནས་སངས་རྒྱས་ཆོས་ལུགས་ལ་བསླབ་སྦྱང་གནང་ཞིང། སྤྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་ཨུ་པ་ཡ་ཛེན་སེན་ཊར་རམ་ཨུ་པ་ཡ་ཛེན་ལྟེ་གནས་སུ་གཙོ་འཛིན་བྱས་ནས་དེ་གར་སྒོམ་སྒྲུབ་ཀྱི་ཕྱག་ལས་གནང་མཁན་ཞིག་ཡིན་ལ། ཁོ་མོས་ཉིན་གཉིས་པའི་ལས་རིམ་ནང་དུ། འབྲེལ་འདྲིས་དངོས་དང་བརྒྱུད་ནས་ཉམས་ལེན་བྱ་སྟངས་ཞེས་པའི་བརྗོད་གཞིའི་སྒང་ནས་གསུང་བཤད་གནང་ཡོད་པ་རེད། When I was first invited to talk about self compassion, ལྕམ་སིན་ཌི་ལགས་ནི་བོད་བརྒྱུད་སངས་རྒྱས་ཆོས་ལུགས་དང་ནུབ་ཕྱོགས་ཀྱི་ཡོ་ག་ཟུང་འབྲེལ་གྱི་སློབ་ཁྲིད་གནང་མཁན་གྱི་ནུབ་ཕྱོགས་པའི་བུད་མེད་ཐོག་མའི་གྲས་ཡིན་ལ། ཁོང་གིས་སྤྱི་ལོ་གཅིག་དགུ་བརྒྱ་གོ་བརྒྱད་ནས་སྤྱི་ལོ་ཉིས་སྟོང་བཅུ་གཉིས་ལོའི་བར་དུ་ཨ་མེ་རི་ཀའི་ནེའུ་ཡོག་གྲོང་ཁྱེར་དུ་ཨོམ་ཡོ་ག་ལྟེ་གནས་ཞེས་པ་དེ་གསར་འཛུགས་གནང་ཞིང། ཁོ་མོ་ནི་ཡོ་གའི་སློབ་མ་སྟོང་ཕྲག་མང་པོ་ཡོད་པའི་ཨ་མེ་རི་ཀའི་སྐད་གྲགས་ཆེ་ཤོས་ཀྱི་ཡོ་གའི་དགེ་རྒན་ཞིག་ཡིན་ལ། ཁོ་མོས་ནང་ཆོས་དང་འབྲེལ་བའི་དཔེ་དེབ་ལྔ་བརྩམས་ཡོད་པ་མ་ཟད། སྐད་གྲགས་ཆེ་བའི་ནེའུ་ཡོག་དུས་བབ་ཞེས་པའི་དགའ་བསུ་ཆེན་པོ་ཐོབ་མཁན་ཞིག་ཀྱང་ཡིན་པ་རེད། ལྕམ་ཨ་ཡོ་ལགས་ནི་གཉེན་ཉེའི་འབྲེལ་བ་དང་སྤྱི་ཚོགས་སྐྱོང་སྟངས་ཀྱི་སྙིང་སྟོབས་ཞེས་པའི་དཔེ་དེབ་རྩོམ་པ་པོ་དང་མི་རིགས་ནག་པོ་དང་སངས་རྒྱས་ཆོས་ལུགས་པ་སྟེ། སངས་རྒྱས་ཆོས་ལུགས་ཀྱིས་ང་ཚོར་རིགས་རུས་མཐོ་དམན་མེད་པ་དང་རང་དབང་གི་སློབ་སྟོན་གནང་ཆོག་ཅེས་པའི་དེབ་སོགས་ཀྱི་མཉམ་འབྲེལ་རྩོམ་པ་པོ་ཡང་ཡིན་པ་རེད། ཐེངས་འདིར་ཁོ་མོས་དྲང་བདེན་དང་བྱམས་བརྩེས་ཕྱུག་པའི་སྤྱི་ཚོགས་གསར་འཛུགས་ཞེས་པ་བརྗོད་གཞིར་བཟུང་ནས་གསུང་བཤད་གནང་ཡོད་པ་རེད།

ད་དུང་ཁོ་མོས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་འབུམ་བཀླགས་པའི་ཕན་ནུས་སོགས་དང་འབྲེལ་ནས་མིའི་སྤྱི་ཚོགས་སུ་དྲང་བདེན་དང་བྱམས་བརྩེའི་རིན་ཐང་སོགས་ཀྱི་སྐོར་ནས་གསུང་བཤད་གནང་ཡོད་པ་རེད་ཉིན་གཉིས་པའི་ལས་རིམ་གྱི་གསུང་བཤད་གནང་མཁན་བཞི་བ་དེ་ནི་ཁྲོ་ནེ་སྦ་ཏི་ཕུ་ལེ་ཧྥམ་ལགས་ཡིན་ལ། ཁོང་ནི་ཝི་ཏི་ནམ་གྱི་མི་རིགས་ཡིན་པའི་ཨ་རིའི་མི་སེར་ཞིག་ཡིན་ལ། ཁོང་གི་ཕ་མ་གཉིས་ནི་འཐབ་འཁྲུག་གི་རྐྱེན་གྱིས་ཨ་རིར་སྐྱབས་བཅོལ་དུ་འབྱོར་བ་ཞིག་ཡིན་ཞིང། ཁོང་ནི་བོད་བརྒྱུད་སངས་རྒྱས་ཆོས་ལུགས་ཀྱི་རྗེས་འཇུག་པ་ཞིག་དང་ཨ་མེ་རི་ཁའི་བོད་ཁང་གི་བྱམས་བརྩེའི་སྐོར་གྱི་དགེ་རྒན་ཡིན་ལ། སྨན་པ་ཞིག་ཀྱང་ཡིན་འདུག་ཅིང། ད་ལྟ་ཨ་མེ་རི་ཁའི་ནིའུ་ཡོག་གྲོང་ཁྱེར Brooklyn ལ་བཞུགས་ཡོད་ལ། ཁོང་གིས་ཐེངས་འདིའི་གསུང་བཤད་སྐབས་སུ་བྱམས་བརྩེ་དེ་ཇི་ལྟར་སྤྱི་ཚོགས་དངོས་ཀྱི་མྱོང་བ་ལ་ཟབ་ཞུགས་གནང་ཐབས་ཞེས་པའི་བརྗོད་གཞིའི་ཐོག་གསུང་བཤད་གནང་ཡོད་པ་རེད། You've likely heard the word compassion before.

རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན་ལྷ་ས་དང་གཞིས་རྩེ་ཁུལ་དུ་ཆམ་པའི་རིགས་ཤིག་ཁྱབ་གདལ་འགྲོ་བཞིན་པའི་སྐོར་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་གནས་ཚུལ་བཏང་བར་གསན་རོགས་གནང། ཕྱི་ཟླ་གཉིས་པའི་ཟླ་མཇུག་ནས་བཟུང་རྒྱ་ནག་གི་ཞི་ཨན་གྲོང་ཁྱེར་གཙོས་རྒྱ་ནག་གི་གྲོང་ཁྱེར་མང་དག་ཅིག་གི་ནང། Influenza། ཞེས་པའི་ཆམ་རིམས་ཤིག་ཁྱབ་གདལ་ཤུགས་ཆེར་འགྲོ་བཞིན་ཡོད་པ་ལྟར། ད་ལྟའི་ཆར་བོད་ནང་གི་ལྷ་ས་དང་གཞིས་རྩེ་གཙོས་ས་ཁུལ་མང་དག་ཅིག་ནང་ཆམ་རིམས་དེ་ཁྱབ་བརྡལ་འགྲོ་བཞིན་ཡོད་པ། བོད་ནང་གི་འབྲེལ་ཡོད་ཅིག་ནས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང་ལ།
ཆམ་རིམས་ཀ་པ་ཟེར་བའི་ཆམ་པ་ཞིག་གང་ས་གང་དུ་ཁྱབ་བཞིན། གོང་ཞུས་འབྲེལ་ཡོད་ནས་ཆམ་རིམས་དེ་ཏོག་དབྱིབས་རིམས་ནད་ལས་ཤུགས་ཚད་ཆེ་བ་ཡོད་པ་དང་བྱིས་པ་དང་ལོ་ན་རྒན་པ་ཚོར་ཁྱབ་ཚད་མཐོ་བོ་ཡོད་ན་ཡང་ལྷ་ས་ཁུལ་དུ་སློབ་གྲྭ་ཁག་སྔར་བཞིན་འཚོགས་བཞིན་ཡོད་པ་དང་འགྲོ་སྐྱོད་སོགས་རྒྱུན་ལྡན་ཡིན་པ་འགྲེལ་བརྗོད་གནང་གི་འདུག། འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ནས་བོད་རང་སྐྱོང་ལྗོངས་མི་དམངས་སྨན་ཁང་དང་ལྷ་ས་གྲོང་ཁྱེར་མི་དམངས་སྨན་ཁང་གཉིས་ལ་ཁ་པར་བརྒྱུད་འབྲེལ་བ་བྱས་ཀྱང་ཡ་ལན་བྱས་མ་སོང་མོད། གཞིས་རྩེ་གྲོང་ཁྱེར་མི་དམངས་སྨན་ཁང་གི་འབྲེལ་ཡོད་ལས་བྱེད་ཅིག་ནས་ཆམ་རིམས་དེ་ལྟ་བུ་ཞིག་ཁྱབ་བཞིན་ཡོད་པ་དང། སྨན་ཁང་ནང་ཡོང་མཁན་ཚོར་ཆམ་རིམས་དེ་ན་བཞིན་ཡོད་མེད་བརྟག་དཔྱད་བྱེད་བཞིན་ཡོད་པ་རེད་ལ། ན་ཚ་དེའི་ནད་རྟགས་ལ་ཚ་བ་འཕར་བ་དང་རུས་ཚིགས་ན་བ་སོགས་ཡོང་གི་ཡོད་སྐོར་བརྗོད་པ་ལས། འོ་བལ་ཁ་འདྲ་ཆམ་པ་ང་རང་ཚོ་རྒྱུན་ལྡན་གྱི་ཆམ་པ་ནང་བཞིན་གྱི་ནད་གསོ་དང། ཚིགས་ཀྱི་གཟུགས་པོ་རུས་སོགས་རྒྱབ་ཚ་བ་རྒྱས་ཕན་འདྲ་བྱེད་ཀྱི། མི་གྲངས་ག་ཚོད་ཅིག་ལ་ཁྱབ་བརྡལ་ཕྱིན་ཡོད་སོགས་འགྲེལ་བརྗོད་གནང་མ་སོང་མོད། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་འབྲེལ་ཡོད་ནས་ལྷ་ས་ཁུལ་དུ་ཆམ་རིམས་དེ་ཤུགས་ཆེར་ཁྱབ་བཞིན་ཡོད་པ་འགྲེལ་བརྗོད་གནང་གི་འདུག་ཡང་རྒྱ་ནག་གཞུང་འབྲེལ་གསར་ལམ་ཁག་ཏུ་རིམས་ནད་དེ་ནི་ཆམ་རིམས་ཀ་པ་ཞེས་པ་ཡིན་པ་དང། བྱིས་པ་དང་ལོ་ན་དྲུག་ཅུ་བརྒལ་བའི་རྒན་རྒོན་ཚོར་ཁྱབ་ཚད་ཆེན་པོ་ཡིན་སྟབས་བྱིས་པའི་ཚ་བ་འཕར་ཚད་སུམ་ཅུ་སོ་བརྒྱད་ཟིན་པ་དང་སྣ་ཁྲག་ཐོན་ཚེ་ངེས་པར་དུ་སྨན་ཁང་དུ་འགྲོ་དགོས་པ་དང་ཆམ་རིམས་དེའི་དུས་ཡུན་བདུན་ཕྲག་གཅིག་དང་ཉིན་གཉིས་པ་དང་གསུམ་པར་ཤུགས་ཆེན་པོ་ཡོད་པས་ཡིད་གཟབ་དགོས་པ་སོགས་བརྗོད་འདུག་པ་ལས་གཞུང་འབྲེལ་ངོས་ནས་ཆམ་རིམས་དེ་ཁྱབ་བརྡལ་ཕྱིན་པ་ནས་མི་སྣ་འདས་གྲོངས་ཀྱི་གནས་ཚུལ་གང་ཡང་བཀོད་མེད་པ་རེད། རྒྱ་ནག་ནང་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བདུན་ནས་བཟུང་ཆམ་རིམས་དེ་ཁྱབ་བརྡལ་ཕྱིན་ཡོད་པ་དང། རྒྱ་ནག་གི་ཞི་ཨན་གྲོང་ཁྱེར་གཙོས་གྲོང་ཁྱེར་ཁག་ཅིག་ཏུ་ཆམ་རིམས་དེ་ཁྱབ་བརྡལ་ཤུགས་ཆེར་ཕྱིན་པས་ས་གནས་སྨན་ཁང་ཁག་ཏུ་ཆམ་རིམས་སྨན་རྫོགས་པ་སོགས་ཀྱི་གནས་ཚུལ་བྱུང་ཡོད་འདུག་ལ། ད་ལྟའི་ཆར་རྒྱ་ནག་རྒྱལ་ཡོངས་སུ་ཆམ་རིམས་དེ་ཁྱབ་ཚད་བརྒྱ་ཆ་དྲུག་ཅུ་ཟིན་ཡོད་པ་དང། ཞི་ཨན་གྲོང་ཁྱེར་སོགས་སུ་སྲིད་གཞུང་གིས་རིམས་ནད་འགོག་ཐབས་ཆེད་སྒོ་རྒྱ་བསྡམ་འཆར་སྐོར་བཤད་པར་སྤྱི་ཚོགས་དྲ་ལམ་ཁག་ཏུ་མི་མང་གིས་སྒོ་རྒྱ་བསྡམ་རྒྱུའི་ཐད་ངོ་རྒོལ་ཤུགས་ཆེར་བྱེད་བཞིན་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས།
རྣམ་པ་ཚོ་ཡིས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་ང་ལྕགས་མོ་མཚོ་ཡིན་ཞུ་ནས་མུ་མཐུད་དུ་གསར་འགྱུར་བྱེད་རྒྱུ། ད་ལྟ་ཇི་ནི་ཝ་ནང་འཚོགས་བཞིན་པའི་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་ལྷན་ཚོགས་ལྔ་བཅུ་ང་གཉིས་པའི་ཐོག་ཡོ་རོབ་ནང་གི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་སྐུ་ཞབས་ཝེན་སི་མཱ་ཏིན་ལགས་ཀྱིས་སྤྱི་བསྒྲགས་གཉིས་སྤེལ་བའི་ནང་རྒྱ་ནག་གིས་བོད་ནང་མུ་མཐུད་དུ་སྡུག་སྦྱོང་མནར་གཅོད་དང་བོད་ཀྱི་ཁོར་ཡུག་ལ་དྲག་གནོན་བྱེད་ཀྱི་ཡོད་པ་གསུངས་ཡོད། དེ་ཡང་ཁ་སང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་གནས་ཚུལ་སྤེལ་བའི་ནང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་སྐུ་ཞབས་ཝེན་སི་མཱ་ཏིན་ལགས་ཀྱིས་ཧལ་སིན་ཁིའི་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཐེབས་རྩ་ཁང་གི་ངོ་ཚབ་གནང་ནས་སྤྱི་བསྒྲགས་གཉིས་སྤེལ་བའི་དང་པོ་དེའི་ནང་མནར་གཅོད་དང་གདུག་རྩུབ་ཅན་དེ་བཞིན་མི་སྤྱོད་ལས་འདས་པའི་ཉེས་ཆད་དང་དམའ་འབེབས་ཀྱི་བྱུང་ཚུལ་སོགས་ལ་ཐུགས་ཞིབ་གནང་མཁན་རྒྱལ་སྤྱིའི་དམིགས་བསལ་རྟོག་ཞིབ་སྐུ་ཚབ་ཨེ་ལི་སི་ཇེལ་ཨེ་ཌི་ཝར་ཌི་ལགས་དང་ལྷན་དུ་གྲོས་མོལ་གནང་སྐབས། ཁོང་གིས་བོད་ཀྱི་ཚོང་བ་གྲགས་ཅན་རྡོ་རྗེ་བཀྲ་ཤིས་ལགས་རྒྱ་ནག་གི་བཙོན་འཇུག་དོ་དམ་འོག་ཡོད་པའི་སྐབས་སུ་གདུག་རྩུབ་མནར་གཅོད་མྱོང་བའི་སྐོར་སོགས་གསུངས་པའི་ཐོག་ཁོང་ལ་དངུལ་བུན་གཡོ་ཟོལ་གྱི་ཉེས་མིང་ཐོག་ཚེ་བཙོན་གྱི་ཁྲིམས་ཐག་བཅད་ཡོད་པ་དང་ཁོང་གི་བདེ་སྡུག་ཐད་ལ་བློ་འཚབ་ཆེན་པོ་ཡོད་པ་གསུངས་འདུག་ཡང་བོད་ནང་གང་བྱུང་འཛིན་བཟུང་བྱས་པ་དང་བཙོན་ཁང་ནང་མནར་གཅོད་ཚད་མེད་བཏང་ནས་རྐྱེན་འདས་སུ་གྱུར་བ་དཔེར་ན་ལོ་ན་བཅུ་དགུ་ལ་སོན་པ་དགེ་འདུན་པ་བསྟན་འཛིན་ཉི་མ་ལགས་དང་ལོ་ན་ལྔ་བཅུ་ང་གཅིག་ལ་སོན་པ་སྣེ་ཤན་པ་དཀོན་མཆོག་སྦྱིན་པ་ལགས་མནར་གཅོད་འོག་བཙོན་ཁང་ནང་རྐྱེན་འདས་སུ་ཕྱིན་པ་སོགས་གསལ་བཤད་བྱས་འདུག། ཡང་སྤྱི་བསྒྲགས་གཉིས་པ་དེ་བཞིན་ཕྱི་ཚེས་བཅོ་ལྔ་ཉིན་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཐོག་དམིགས་བསལ་རྟོག་ཞིབ་གནང་མཁན་རྒྱལ་སྤྱིའི་སྐུ་ཚབ་ལྕམ་མེ་རི་ལོ་ལོར་ལགས་དང་ལྷན་དུ་གྲོས་མོལ་གནང་སྐབས་རྒྱ་ནག་གཞུང་གིས་བོད་ནང་གཏེར་ཁ་སྔོག་འདོན་ཤུགས་ཆེ་དང་ཆུ་མཛོད་གསར་རྒྱག་གི་ལས་གཞིའི་ཐོག་ནས་བོད་ཀྱི་ས་གཞི་དང་ཁོར་ཡུག་རང་བྱུང་ཐོན་ཁུངས་ལ་གནོད་འཚེ་ཧ་ཅང་ཆེན་པོ་བཟོ་གི་ཡོད་པའི་སྐོར་གསུངས་འདུག། ཐེ་ཝན་ནས་ཧིན་རྡུ་རཱ་སི་རྒྱལ་ཁབ་ཀྱིས་ཐེ་ཝན་དང་ཕྱི་སྲིད་འབྲེལ་ལམ་བཅད་ན་ཡང་ཁོ་ཚོས་ནམ་ཡང་རྒྱ་ནག་ལ་མགོ་སྒུར་རྒྱུ་མིན་པ་བརྗོད་འདུག་ཚེས་བཅུ་བདུན་ཉིན་རུའེ་ཁྲི་གསར་སྤེལ་ཁང་གིས་གནས་ཚུལ་སྤེལ་བ་ལྟར་ན་རེས་གཟའ་པ་སངས་ཉིན་ཐེ་ཝན་ཕྱི་སྲིད་བློན་ཆེན་ཇོ་སེ་ཧྥུ་ཝུ་ཡིས་ཐེ་ཝན་གྱིས་མནའ་འབྲེལ་ཡུལ་གྲུ་ཁག་གི་བར་བློ་བརྟན་ཞུམ་མེད་དང་དོན་དམ་གྱིས་རྒྱབ་སྐྱོར་བྱེད་བཞིན་ཡོད་པ་དང་དབང་ཡོད་ཐུབ་ཚོད་གཏོང་མཁན་གྱི་ཁྱིམ་མཚེས་ལ་ནམ་ཡང་མགོ་སྒུར་རྒྱུ་མིན་པ་བརྗོད་འདུག་དེའི་རྒྱུ་རྐྱེན་ནི་ཉེ་ཆར་ཐེ་ཝན་དང། རྒྱུན་རིང་འབྲེལ་ལམ་གཏིང་ཟབ་ཡོད་པའི་ཧིན་རྡུ་ར་སི་ནས་ཐེ་ཝན་བློས་གཏོང་གིས་རྒྱ་ནག་དང་འབྲེལ་ལམ་གསར་འཛུགས་བྱེད་རྩིས་ཡོད་པ་རེད། དེ་བཞིན་ཚེས་བཅུ་བཞི་ཉིན་ཧིན་རྡུ་ར་སིའི་སྲིད་འཛིན་ཁཱས་ཐི་རོ་ནས་ཁོའི་སྲིད་གཞུང་གིས་རྒྱ་ནག་དང་ཕྱི་སྲིད་འབྲེལ་ལམ་གསར་འཛུགས་བྱེད་རྒྱུ་གསལ་བསྒྲགས་བྱས་ཡོད་པ་དང་ཡིན་ན་ཡང་རྒྱ་ནག་དང་འབྲེལ་ལམ་འཛུགས་ཆེད་ཐེ་ཝན་བློས་གཏོང་བྱེད་དགོས་ཀྱི་ཡོད་ལ་དེ་ནི་རྒྱ་ནག་གིས་ཐེ་ཝན་ནི་རྒྱ་ནག་གི་ཆ་ཤས་ཤིག་ཡིན་ཚུལ་བརྗོད་བཞིན་པ་རེད། དེ་བཞིན་ཧིན་རྡུ་ར་སི་ཕྱི་སྲིད་བློན་ཆེན་གྱིས་ཚེས་བཅོ་ལྔ་ཉིན་ཡུལ་གྲུ་དེས་རྒྱ་ནག་དང་ཕྱི་འབྲེལ་འཛུགས་པའི་དམིགས་ཡུལ་གྱི་ཆ་ཤས་ཤིག་ནི། ཡུལ་དེས་ཐེ་ཝན་ལ་མ་དངུལ་ཨ་སྒོར་དུང་ཕྱུར་དྲུག་གི་བུ་ལོན་ཆད་པ་ཐེ་བའི་ཡུལ་དེའི་ནོར་སྲིད་དང་བུ་ལོན་ཐད་དཀའ་ངལ་ཆེན་པོ་འཕྲད་བཞིན་པའི་རྐྱེན་ཡིན་པ་བརྗོད་འདུག་རྒྱ་ནག་གིས་ནམ་རྒྱུན་དངུལ་གྱི་བསླུ་བྲིད་འོག་ཐེ་ཝན་དང་ཕྱི་འབྲེལ་ཡོད་པའི་ཡུལ་གྲུ་ཁག་འགུག་ཐབས་བྱེད་བཞིན་པ་དང་གལ་སྲིད་ཧིན་རྡུ་ར་སི་ཡིས་ཐེ་ཝན་དང་འབྲེལ་ལམ་བཅད་པ་ཡིན་ན། ད་ལྟ་ལ་ཏེན་ཨ་མི་རི་ཀའི་གླིང་ཆེན་དང་ཁ་རེན་པའེ་ཡ་གླིང་ཆེན་དང་ཞི་བདེའི་རྒྱ་མཚོ་ཆེན་མོའི་མངའ་ཁུལ་དུ་ཐེ་ཝན་དང་ཕྱི་སྲིད་འབྲེལ་ལམ་ཡོད་མཁན་རྒྱལ་ཁབ་བཅུ་གསུམ་ལས་ལྷག་མེད་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་དེ་རིང་གི་བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་ནང་དུ་རྒྱ་ནག་གཞུང་གིས་བོད་ནང་དུ་བོད་ཕྲུག་ཚོ་རྒྱ་མི་རིགས་ལ་བསྒྱུར་རྒྱུའི་བྱེད་ཐབས་ལག་བསྟར་བྱེད་བཞིན་ཡོད་པའི་ཉེར་ལེན་གྱིས་བུ་ཕྲུག་ཚོའི་བོད་ཡིག་ཤེས་ཚད་ཇེ་ཞན་དུ་འགྲོ་བཞིན་པ། བོད་ནས་བོད་མི་ཁག་ཅིག་གིས་གསུངས་སོང་བས་བོད་མི་ཚོས་རང་གི་བུ་ཕྲུག་ཚོའི་སེམས་རྒྱུད་དུ་རང་མི་རིགས་ཀྱི་ངོ་བོ་མཚོན་པའི་སྐད་དང་ཡི་གེ་རིག་གཞུང་དང་སྲོལ་རྒྱུན་སོགས་གང་ཐུབ་ཅི་ཐུབ་ཀྱིས་འབྱོར་བ་བྱ་རྒྱུར་དོན་གཉེར་གནང་ཕྱོགས་ཐད། ཝར་ཇི་ཉ་སློབ་ཆེན་གྱི་དགེ་རྒན་བསྟན་འཛིན་ཐོས་བསམ་ལགས་ལ་རྡོ་རྗེ་མཚོ་གིས་བཅར་འདྲི་བྱས་ཏེ་གནས་ཚུལ་ཕྱོགས་བསྒྲིགས་ཞུས་པར་གསན་འཇོག་གནང།
བརྩེ་བའི་གསན་མཁན་རྣམ་པ་སྐུ་ཁམས་བཟང། ང་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་འདི་གཙོ་སྐྱོང་བྱེད་མཁན་རྡོ་རྗེ་མཚོ་ཡིན། བོད་ནང་དུ། ཉིས་སྟོང་བརྒྱད་ལོའི་ས་བྱི་ཞི་རྒོལ་ཆེན་མོ་བྱུང་བའི་རྗེས་རྒྱ་ནག་གཞུང་གིས་བོད་ནང་གི་སློབ་གསོའི་ལམ་ལུགས་ལ་བཅོས་བསྒྱུར་རིམ་པ་བཏང་ཡོད་ཅིང་གྲོང་སྡེ་ཆེ་གྲས་དག་ཏུ་སྔ་མོ་ནས་གཞི་རིམ་སློབ་གྲྭ་བཙུགས་ཡོད་ནའང་ཉེ་བའི་ལོ་འགའི་རིང་རིམ་བཞིན

ཉེ་སྔོན་ལོ་ན་ལྔ་བཅུ་ཡས་མས་སུ་སླེབས་པའི་བོད་ནང་གི་བོད་མི་ཞིག་གིས་བརྗོད་པར། ཁོང་གི་ཚ་རིགས་ལྟ་བུའི་བུ་ཕྲུག་མི་འགྱངས་པར་ད་ལོའི་སྟོན་ཁར་སློབ་ལོ་གསར་བ་འགོ་འཛུགས་སྐབས་བཅའ་སྡོད་སློབ་གྲྭར་འགྲོ་དགོས་ཀྱི་ཡོད་པ་དང་བཅའ་སྡོད་སློབ་གྲྭར་འགྲོ་བཞིན་པའི་བུ་ཕྲུག་ན་ཆུང་ཚོ་དང་ཁོ་ཚོའི་ཁྱིམ་ཚང་དག་ཏུ་ཨ་མས་བུ་དྲན་ནས་ངུས་བུ་ཕྲུག་གིས་ཨ་མ་དྲན་ནས་དུས་རྒྱུན་ངུ་འབོད་བྱེད་བཞིན་ཡོད་པ་སོགས་གང་ལྟར་ཕ་མ་དང་བུ་ཕྲུག་རྣམས་མ་ཤི་གསོན་བྲལ་གྱི་སྐྱོ་གདུང་ནང་ལྷུང་ཡོད་ཅེས་དང། ཡང་ཁོང་གི་ཚ་བོ་བཅའ་སྡོད་སློབ་གྲྭ་རུ་ཕྱིན་པ་ཡིན་ན་ཐ་ན་བཟའ་བཏུང་དང་གསང་སྤྱོད་དུ་འགྲོ་རྒྱུའང་རང་མགོ་ཐོན་རྒྱུ་མིན་པའི་ཁར་བཅའ་སྡོད་སློབ་གྲྭའི་ནང་ཕྱིན་རྗེས་བོད་མིའི་སྲོལ་རྒྱུན་དང་གོམས་གཤིས་རྒྱུད་ལ་འབྱོར་རྒྱུ་མིན་པ་མ་ཟད་བོད་ཀྱི་སྐད་དང་ཡི་གེའི་ཤེས་བྱ་ཉམས་ཞན་དུ་འགྲོ་རྒྱུ་ཡིན་པ

བོད་ཀྱི་སྐད་ཡིག་དང་རིག་གཞུང་སྲོལ་རྒྱུན་བཅས་རྩ་མེད་གཏོང་ཐབས་ཀྱིས་མི་རིགས་རྒྱ་སྒྱུར་གྱི་དམིགས་ཡུལ་བཅངས་ཡོད་ལུགས་ཀྱི་སྐྱོན་བརྗོད་བྱས་དང་བྱེད་མུས་ཡིན་པ་རེད། གོང་ནས་ངོ་སྤྲོད་བྱས་དོན་ལྟར་རྒྱ་ནག་གཞུང་གིས་བོད་རིགས་རྣམས་རྒྱ་རིགས་ལ་བསྒྱུར་ཏེ་བོད་མི་རིགས་ཀྱི་ངོ་བོ་རྩ་མེད་བཟོ་བ་དང་བོད་མི་རིགས་ཀྱི་ལ་རྒྱ་དང་ཞེན་ཁོག་མེད་པར་བཟོ་ཐབས་སོགས་ཀྱི་དམིགས་ཡུལ་བསྒྲུབ་ཆེད་བོད་ཕྲུག་ཚོའི་ལུས་ངག་ཡིད་གསུམ་ལ་དབང་སྒྱུར་བྱས་ཏེ་རྒྱ་ནག་གཞུང་གི་རྒྱ་སྒྱུར་གྱི་སློབ་གསོའི་ལམ་ལུགས་ཀྱི་སྲིད་ཇུས་ལག་བསྟར་བྱེད་བཞིན་ཡོད་པས་ན་བོད་པའི་ཕ་མ་ཚོའི་ངོས་ནས་དེར་གདོང་ལེན་དང་ཡང་ན་བོད་མི་རིགས་ཀྱི་ངོ་བོ་སྲུང་འཛིན་ཆེད་རང་གི་བུ་ཕྲུག་གི་སེམས་རྒྱུད་དུ་བོད་མི་རིགས་ཀྱི་ལ་རྒྱ་དང་ཞེན་ཁོག་དར་སྤེལ་དང་བོད་ཕྲུག་ཚོར་སློབ་གྲྭའི་གུང་གསེང་སྐབས་རང་ཁྱིམ་དུ་སྡོད་ཡུན་རིང་བོད་ཀྱི་སྐད་ཡིག་གི་ཤེས་ཚད་འཕེལ་རྒྱས་གཏོང་ཐབས་གང་འདྲ་ཡོད་པའི་སྐོར་ལ་ཨ་མེ་རི་ཀའི་ཝེར་ཇི་ནི་ཡ་སློབ་གྲྭ་ཆེན་མོའི་དགེ་རྒན་བསྟན་འཛིན་ཐོས་བསམ་ལགས་ལ་བཅར་འདྲི་ཞུ་གི་ཡོད། བསྟན་འཛིན་ཐོས་བསམ་ལགས་སྐུ་ཁམས་བཟང། ད་ལྟ་ཁྱེད་རང་གི་བུ་མོ་བསྟན་འཛིན་ཆོས་འཚོ་གིས་འཛམ་གླིང་སྟེང་སྐད་གྲགས་ཆེན་པོ་ཡོད་པའི་ཧ་ཝར་ཌི་གཙུག་ལག་སློབ་གྲྭ་ཆེན་མོའི་ནང་སློབ་གཉེར་བྱེད་ཀྱི་ཡོད་ནོ་གི་མི་ཚད་ད་ལོ་དབྱར་སྐབས་སློབ་མཐར་ཕྱིན་གི་ཡོད་ནི་རེད་སློབ་གྲྭ་དེའི་ནང་ཚུད་རྒྱུ་ལས་སླ་བོ་ཞིག་གཏན་ནས་མེད་པ་ཤེས་གསལ་ཡིན་པས་འདི་བོད་མི་མང་པོ་ཞིག་ལ་སྤོབས་པ་སྐྱེ་གཞིར་གྱུར་ཡོད་ནོ་གི་མི་ཚེ་ལྷག་པར་དུ་ཕ་མ་གཉིས་ལ་སྤོབས་པ་སྐྱེ་གཞི་ཞིག་ལོས་ཡིན་བུ་མོ་བསྟན་འཛིན་ཆོས་འཚོ་ཨ་རིའི་ནང་སྐྱེས་ནས་འཚར་ལོངས་བྱུང་བ་ཞིག་ཡིན་ན་ཡང་བོད་སྐད་བྱང་ཆ་ལྡན་པའི་ཐོག་ནས་བཤད་ཤེས་ནོ་གི་མི་ཚད་ད་རུང་ཁྱེད་ཕ་བུ་གཉིས་ཀྱི་བར་ཁ་པར་ནང་འཕྲིན་ཐུང་འབྲི་དུས་བོད་ཡིག་འབྲི་གི་ཡོད་པའང་ཁྱེད་རང་གིས་ངོ་སྤྲོད་བྱས་བྱུང།

ཀྱི་ཁ་ཏོན་འབྲི་ཞོར་ལ་མོ་རང་བོད་ཡིག་དང་བོད་སྐད་དེའི་ཞོར་ལ་དང་ཁ་ཏོན་འབྲི་རྒྱུག་ཆེད་དུ་ཁ་ཏོན་བཟོ་ཚགས་ཀྱི་ཚིག་མཛོད་ཅིག་འགྲོ་སྟངས་འདྲ་མོ་དེ་ཚོ་ལབ་ན་དེ་ག་ཅིག་ནས་ད་བོད་ཡིག་ལ་བོད་སྐད་ཉོ་ཡང་དོན་དངོས་དེ་འདྲ་དེ་འདྲ་ཅིག་ནས་ཅིག་ཚགས་ཀྱི་ཚིག་འགྱེར་སོང་རེད་མོ་ལ། ཡང་བོད་པའི་ཕ་མ་ཚོའི་ངོས་ནས་བུ་ཕྲུག་ཚོའི་སེམས་རྒྱུད་ལ་བོད་མི་རིགས་ཀྱི་ལ་རྒྱ་ར་ཞེན་ཁོག་བོད་ཀྱི་སྐད་ཡིག་ར་སྲོལ་རྒྱུན་ལ་སོགས་རྩ་ཆེར་འཛིན་རྒྱུར་བསླབ་བྱ་ཅི་ཞིག་གནང་དགོས་ཀྱི་བསམ་གི། རིགས་ཞེན་དེ་ཡིན་རྒྱུ་མི་དང་པོ་གཅིག་བསླབ་དགོས་རེད་བསམ་གི་འདུག་གལ་ཏེ་ཁྱོད་རིགས་ཞེན་དེ་མ་བསླབས་ན་ཕྲུ་གུ་ལ་དཀའ་ངལ་ཆེན་པོ་སོ་སོ་བཟོ་གི་རེད་ཡོད་རེད་འོ་ཡིན་སྲིད་གོ་འདུག་དེ་ཁོ་ངོ་སྤྲོད་གསལ་བོ་བྱེད་སྟངས་དེ་སྤོབས་པ་དང་ལྡན་པ་རྒྱུ་མཚན་དང་ལྡན་པ་ལྷག་པར་དུ་ཆབ་སྲིད་ཀྱི་གནས་སྟངས་དང་སྦྱར་ནས་ངོ་སྤྲོད་བྱས་བཏང་ན་ཁོ་ཚོ་སོ་སོ་གི་ལངས་ཕྱོགས་དེ་ཉན་འགྲོ་གི་འདུག་དེ་ཐབས་ཤེས་གཅིག་རེད་ད་རིགས་ཞེན་དེ། ད་དེ་ལབ་རྒྱུ་ལ་ལས་སླ་བོ་ཡོག་མ་རེད་ད་ཙམ་མོ་ཟིན་མ་ར་ད་བོད་ནང་ནས་ཁྱེད་ནག་གི་ཕ་མ་ཉན་མཁན་ཟིན་ན་ལ་ཨོ་ད་ཁོ་ཡིག་མི་ཧྲ་གི་དང་སང་ཨོ་ཀི་རྒྱ་འགྱུར་སོང་ད་རྒྱ་ཡིག་རྒྱ་སྐད་གི་ཁོ་ཡིག་འདི་གི་ད་མི་བ་གི་ད་མི་བ་རྒྱུ་ད་ད་རེད་དེ་ད་གང་ཟིན་ན་ལ་ང་ཚོ་སྐྱབས་བཅོལ་ནང་ལ་དེ་རེད་ནས་དཀའ་ངལ་འཛིན་ཡོག་ར་ཡིན་ན་དེ་ཁ་གཡར་ནས་དེ་དེ་ཨོ་ད་དེ་མ་ཡོང་གི་ཟིན་ནས་དེ་གི་བཞག་ཐང་དེ་སོ་སོ་སྐྱེས་ནོ་གི་ཞ་ཡི་དེ་ནས་ཚང་ལ་ཆོས་དང་རིག་གནས་ཐོག་ནས་སོ་སོ་ལ་ཁ་བྲལ་འགྲོ་གི་འདུག་གི་དེ་མོ་ཟིན་སོ་སོ་གི་ད་བཟོ་གི་དེ་ཡོག་ར་ད་མདོར་ན། ཁྱོད་རྐང་བཙུགས་ནས་མ་བཟོས་ན་ལ་ཁོ་ཡིག་དེ་ཡིད་ལ་ཁྱོད་ཧར་ཤིན་བཏང་དྲེ། དེ་དེ་ཁོ་ཡིག་དེ་གི་ཕྱིར་འགྲོ་གི་ལ་རེད་ད། ངས་ནམ་རྒྱུན་ན་དེ་གི་བསམ་བློ་བཏང་གི་ཡོད། ང་ཚོ་ནང་ནས་ཕ་མ་གི་མ་བསླབ་ན། སྒོ་ཕྱི་སོ་གཅིག་སོང་དྲེ་ལ་ང་ཚོ་གི་ཕ་མ་གི་ཚབ་བྱེད་ནི་གི་མང་པོ་ཡོད་ལ་རེད་ད། དེ་ཆོ་གི་མི་རིགས་གཞན་དང་ལུགས་སྲོལ་གཞན་དེ་རང་གི་ཞ་ཡི་ལ་བསླབ་གི་འདུག་ཨ། རང་གི་ཞ་ཡི་དེ་སོང་ནས་རང་གི་ཚབ་བྱེད་ནི་གི་དེ་མོ་དགེ་རྒན་ལ་དེ་ནི་གློག་བརྙན་ཡིན་སྲིད་གི་རེད་བརྙན་འཕྲིན་ཡིན་སྲིད་གི་རེད་དེ་མིན་གི་འབྲོག་ཐལ་ལ་སོགས་ཁ་དགེ་རྒན་ད་བཤད་མི་གོ་བ་རེད་ནི་སློབ་ཕྲུག་ལ་སྲིད་དེ་མོ་དེ་གི་རང་གི་ཚབ་བྱེད་ནི་ནི། རང་གི་ཞ་ཡི་དེ་ཆ་མེད་བཟོ་སྟངས་དང་གོ་བརྡ་མི་འཕྲོད་མདོག་སྟོང་བཟོ་བྱེད་སྟངས་ནི་རང་གིས་རང་གི་སྡུག་བསྔལ་བཟོ་སྟངས་དང། རང་གིས་རང་གི་གཙུག་ལག་ནི་ཐ་ན་ཅིག་ཆོས་དང་རིག་གནས་ཀྱི་ཐོག་ནས་བཤད་ན་ནི་གོ་བརྡ་མི་འཕྲོད་མདོག་བཟོ་ལ་མ་ཟད་ད་ལྟ་གཅིག་གཅིག་ལ་ལྟ་བ་རྣམས་མི་མཐུན་པ་བྱས་ནས་སྤྱོད་ལམ་ལ་མི་མཐུན་པ་དེ་མོ་གི་ཉེས་བཟོས་སོ་སོའི་བཟོ་བཀོད་རྣམ་པ་གཅིག་འདུག་ད་དེ་ཉེས་བསམ་ཤེས་ཟིན་ན་དེ་རང་གིས་རང་གི་དཀའ་ངལ་བཟོ་དགོས་ལ་དེ་ནི་ད་ཆ་ད་བོད་ནང་ནས་ཀྱི་ཕ་མ་ཟིན་ན་ལ་བ་ད་རྒྱ་སྐད་རྒྱ་ཡིག་ཁོ་ཡིན་ད་མོ་བ་གི་སྐད་ན་དེ་མོ་བ་གི་སེ་དོན་དེ་ཟེ་དང་དྲི་ཞ་ཡི་ཟེ་ཁོ་ཤི་ན་ད་ཅེ་ནེ་ཟོང་དེ་ལོ་གཅིག་གཉིས་གཅིག་གསུམ་ཅུ་བཞི་ད་ད་མུ་གི་བར་སྐད་ཆོས་ཧྲ་ལ་ཟེ་མ་ཅེ་དྲི། གང་སོ་སོའི་ཆ་རྒྱུས་མེད་ནོ་གི་རིག་གནས་ནང་ལ་ཧར་བཏང་བཏང་ལ་རེ་ཡང་མིན་ན་སོ་སོའི་ག་ཤལ་མེད་ནོ་གི་རིག་གནས་ཟིག་གི་ནང་ཆོས་ཧར་བཏང་བཏང་ཁྱི་དང་དང་ལ་རེ་ད་ཁྱོད་ག་ལེ་མ་ཅེ་ན་དེ་གི་ཧར་ཐན་དང་ལ་ཁྱོད་མདོར་ན་ཁྱོད་ཞ་ཡི་དང་ཁྱོད་ལི་ཕན་ཆད་གི་ཕ་མ་གཉིས་པ་རོ་ད་འཕྲོག་རེས་ཟིག་ཅག་གི་ད་ཡོད་རེ་ད་རིག་གནས་གཉིས་ཀྱི་བར་ན་ད་འཕྲོག་རེས་ཀྱི་གོ་ལ་ད་ཁྱོད་རང་གི་ཤ་ཡིན་ནོ་གི་ཁྱོད་དེ་འགན་ཁུར་ནས་ཚུར་ར་འཕྲོག་རེས་ཀྱི་ནས་ཚུར་ར་འཐེན་དགོས་ད་དེ་ཁ་གཡར་ས་མེད་ནོ་གི་འགན་ཁུར་དེ་རེད་བསམ་གི་འདུག་དེ་བོད་ནང་ཡོད་ནོ་ཆོ་ཡིན་ན་ར་སྐྱབས་བཅོལ་ཡིན་ན་ཚང་མ་གི་ཕ་མ་ཚོ་གི་དེ་བསམ་ན་ཅིག་བཟུང་དེ་དང་ནི་དེ་ནི་བོད་པ་ཡིན་གོ་ན་དེ་མི་རིགས་ཡ་རབས་ཡིན་པ་མ་ཟད་ཨ་ནི་ཆབ་སྲིད་ཀྱི་ཕྱོགས་ནས་དང་ལོ་རྒྱུས་ཐོག་ནས་ང་ཚོ་དྲང་བདེན་ཡོད་པ་དང་ང་ཚོ་ལ་ནི་དྲང་བོ་མ་ཡིན་པའི་གི་དེ་འདྲའི་གི་དཀའ་ངལ་ཆེན་པོ་ཞིག་གི་འོག་ན་ཚུད་བསྡད་པའི་གནས་སྟངས་དེ་ཡང་ཡང་ངོ་སྤྲོད་བྱས་ན། ཞ་ཡི་ལ་དེ་ཅིག་ཁ་བསྒྱུར་ཙམ་ཞིག་རེད་ད། དྲང་པོ་མ་ཡིན་པར་དྲང་བདེན་ལ་རྡོག་རྫིས་བཏང་བཏང་ནོ་གི། དེ་གི་ཉེར་ལེན་གི་ད་ཐུང་བྱུང་སོང་ར་བ་སི་ནི་དེ་གི་ངོ་སྤྲོད་ཞིག་བཏང་ན་ཁོ་ཚོ་བསམ་པའི་ནང་འབབ་ཀི་འདུག་ཨ། དེ་ད་ཅིག་གླེང་རྒྱུ་མིན་པ་ཞིག་ད། ང་ཡང་ཉམས་མྱོང་གི་ཐོག་བྱས་ན་དེ་འདྲ་ཞིག་ངས་ད་བྱས་པ་འདྲ་བོ་རེད། རྒྱ་ནག་གཞུང་གིས་བོད་ཕྲུག་ཚོ་རྒྱ་མི་རིགས་ལ་སྒྱུར་རྒྱུའི་བྱེད་ཐབས་ལག་བསྟར་བྱེད་བཞིན་པར་ཁ་གཏད་གདོང་ལེན་གི་བོད་མི་ཚོས་རང་གི་བོད་ཕྲུག་ལ་རང་མི་རིགས་ཀྱི་ངོ་བོ་མཚོན་པའི་སྐད་དང་ཡི་གེ་ཆོས་དང་རིག་གཞུང་སྲོལ་རྒྱུན་ལ་སོགས་གང་ཐུབ་ཅི་ཐུབ་ཀྱིས་སེམས་རྒྱུད་ལ་འབྱོར་བ་བྱ་རྒྱུར་དོན་གཉེར་གནང་དགོས་པ་ནི་ཁ་ཚ་དགོས་གཏུགས་ཆགས་ཡོད་པ་གསལ་བོ་རེད། གལ་ཏེ་བོད་མི་ཚང་མས་ནུས་ཤུགས་འདོན་མ་ཐུབ་ཚེ་གོང་ཞུས་བོད་མི་དེས་འགྲེལ་བརྗོད་གནང་བ་ལྟར་ཁོང་གི་ཚ་རིགས་ཚོས་བོད་སྐད་ཐབས་ཆག་ཅིག་བཤད་ཐུབ་པའི་དབང་དུ་བཏང་ནའང་ཁོའི་ཚ་རིགས་ཀྱི་བུ་ཕྲུག་ཚོས་ཕལ་ཆེར་བོད་སྐད་བཤད་ཐུབ་རྒྱུ་མིན་པའི་སེམས་ཁྲལ་བྱུང་ཡོད་ཟེར་ནས་འགྲེལ་བརྗོད་གནང་གི་འདུག་ལ། གལ་ཏེ་དངོས་གནས་དེ་ལྟར་གྱུར་ཚེ་བོད་ཀྱི་གྲོང་ཁྱེར་ཁག་ཕར་ཞོག་ཐ་ན་གྲོང་སྡེ་ཁག་ཏུའང་ལོ་ངོ་ལྔ་བཅུ་ནས་དྲུག་བཅུའི་རྗེས་བོད་ཀྱི་སྐད་ཡིག་ཉམས་ཆག་འགྲོ་རྒྱུའི་ཉེན་ཁའི་གནས་སུ་ལྷུང་འདུག་སྤྱིར་བོད་ཀྱི་དགོན་སྡེ་ཁག་ནི་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་དང་བཅས་སྲུང་འཛིན་གྱི་གཞི་མ་ཡིན་པར་མི་རྣམས་ཀྱིས་ངོས་འཛིན་བྱེད་བཞིན་ཡོད་མོད་དེང་སྐབས་གྲྭ་རྒན་ཇེ་ཉུང་དུ་འགྲོ་བཞིན་པའི་ཁར་གྲྭ་བ་ན་ཆུང་རྣམས་རྒྱ་ནག་གཞུང་གཉེར་སློབ་གྲྭར་བཙན་ཤེད་ཀྱིས་བཅུག་སྟེ་ལོ་ན་བཅོ་བརྒྱད་བར་རྒྱ་ནག་གཞུང་གི་སློབ་གསོའི་ལམ་ལུགས་འོག་ཚུད་ཡོད་པས་འབྱུང་འགྱུར་ཁ་ཕྱོགས་གང་འདྲ་ཞིག་ཏུ་བསྐྱོད་མིན་དོགས་འདྲིའི་གནས་སྟངས་ཤིག་ཡིན་སྲིད། གསན་མཁན་རྣམ་པ། ཐེངས་འདིའི་བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་རྒྱང་སྲིང་ཞུས་ཟིན་པ་ཡིན་ཁྱེད་རྣམ་པས་གསན་པར་བཀའ་དྲིན་ཆེ་ད་བདེ་མོ་བྱོས།
གསན་མཁན་རྣམ་པ་དེ་རིང་གི་ལས་རིམ་གོ་སྒྲིག་པ་དང་གསན་སྦྱིན་བྱེད་མཁན་ལྕགས་མོ་མཚོ་ཡིན་རྩོམ་སྒྲིག་འགན་འཁུར་བ་རིག་ལྡན་སྒྲོལ་མ་ལགས་ཡིན་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཊོན་ན་ཡོད་པའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཆ་ཚང་རྒྱང་སྲིང་ཞུས་ཚར་སོང་ཁྱེད་ཚོས་གསན་པར་བཀའ་དྲིན་ཆེ་ད་བདེ་མོ་བྱོས།